ད་དེ་ནི་མ་ཚད་དང་འགྲེལ་པ་ཚང་མ་གསལ་པོ་ཡོད་རེད། དེ་ནི། མི་དགེའི་དགེ་སོགས་གཉིས་དང་ནི། གསུམ་དང་བཞི་སྟེ་རིམ་པ་བཞིན་ཟེར་དུས་འོང། ད་དགེ་བའི། དེ་ནི་ད་ལྟ་དེ་དགེ་བའི། རྒྱུ་བྱས་ནས།

ཨོ་དེ་གཉིས་ཕ་བི་ཡོར་དུ་འཇུག་བསམ་པ་ཡོད་སྟབས་སྟབས་བདེ་པོ་ཡོད་དེ་ཁོ་རང་གིས་ཁོ་རང་གིས་ངེས་པོ་ཡོད་དགོས་དེ་བྲལ་འབྲས་ཟེར་མཁན་དེ་ཅི་ཟེར་གི་ཡོད་རྒྱུ་མཐུན་འབྲས་བུ་ཟེར་མཁན་དེ་ཅི་རེད་ཧ་གོ་ན་ཨ་ནེ་ཕ་ཡེ་ཆེ་དེ་ཐུགས་ཁུར་བ་ནི་རྐང་རྩ་ཁོ་རང་གོ་བ་དེ་ཆགས་མེད་ན་ཨ་ནེ་ད་ག་དཔེ་ཆ་ནང་གི་ད་ག་རྒྱུག་གི་སྐྱོ་ན་རོལ་བ་ཡོད་མ་རེད་དེ་ནི་ཁོ་རང་མགོ་འབོད་དགོས་རེད་བ་འདི་ཁོ་རང་རྩ་བ་འདྲ་པོ་དེ་དཔེ་རྒྱུ་མཚན་ལྟེ་བ་དེ་ངེས་ན་ཨ་ནེ་གནད་འགག་ཞིག་ལ་མེད་པ་རེད་མི་དགེའི་དགེ་སོགས་གཉིས་དང་ནི་གསུམ་དང་ཟེར་རེད་སོང་ང

གཉིས་གཉིས་སུ་གྱུར་བ། ད་ལྟ་བ་ད་ལྟ་བ་རྒྱུ་བྱས་ན། ད་གཉིས་མ་གཏོགས་འོང་ས་ཡོད་མ་རེད། བདག་འབྲས་དང་སྐྱེས་བུ་བྱེད་འབྲས་གཉིས་ཡིན་གྱི་རེད། བདག་འབྲས་དང་སྐྱེས་བུ་བྱེད་འབྲས་ལ་དེ་ནི། དེ་ག་དུས་མཉམ་ཡོད་རེད་མ་གཏོགས་གཞན་དུས་མཉམ་མེད་པ། ད་ལྟ་བ་ད་ལྟ་ཟེར་མཁན་དེ། རྒྱུ་ཁོ་རང་ད་ལྟ་བ་བྱེད་དེ་ན་དུས་མཉམ་པའི་འབྲས་བུ་ཇི་སྲིད་ཡོད་རེད་པ་ད་ལྟ་བ། རང་དུས་སུ་ཡོད་མཁན་ད་ལྟ་བ་དེ་གའི་རྒྱུ་བྱེད་པ་ལ་བརྩི་དགོས་རེད་པ། དེ་ཡིན་དུས་ཁ་ལ་ད་གཉིས་མ་གཏོགས་བཞག་ས་ཡོད་མ་རེད་བ། སྐྱེས་བུ་བྱེད་འབྲས་དེ་ལ་དུས་མཉམ་ཡོད་རེད་པ།

གཞན་གྱི་ས་པ་གསུམ་དང་གཉིས་ཟེར་དུས་འོང། ད་འདི་ད་ལྟ། འདི་རང་ས་གི་ལས་ཟེར། དཔེར་ན་བསམ་གཏན་དང་པོ་འདྲ་པོ་ཡིན་ན་རང་ས་གི་ལས་བྱེད། རང་ས་གི་དེ་ནི་ཆོས་ཀྱི་རྒྱུ་བྱེད་ན།

མི་སློབ་ལས་ཀྱི་འབྲས་བུ་ནི་ཟེར་དུས་འོང། འབྲས་བུ་ནི། སློབ་པ་ཡི་ནི་ཆོས་ལ་སོགས། གཅིག་དང་གསུམ་དང་གཉིས་ཡིན་ནོ་གསུངས་ཙང། ད། མི་སློབ་ལམ་འབྲས་བུ་སློབ་པ་ཡིན་ན། འབྲས་བུ་གཅིག་རང་ཡིན། མི་སློབ་ལམ་ཡིན་ན། འབྲས་བུ་གསུམ་ཡོད། སློབ་མི་སློབ་གང་ཡང་མ་ཡིན་པ་དེ་ཡིན་ན། གཉིས་ཡོད། འོ་ཐུགས་སུ་མ་འཇགས་གྱུར་ད།

མཐོང་སྤང་སྒོམ་སྤང་གང་ཡང་མ་ཡིན་པ་དེ་ནི་ཟག་མེད་པ་ཞིག་མ་ན་ཤོར་བ། མཐོང་སྤང་སྒོམ་སྤང་དེ་གང་ཡང་མ་ཡིན་པ་རེད་པ། དེ་གི་འབྲས་བུ་དེ་ནི་དེ་གི་གཞལ་ན། བདག་འབྲས་ཡོད་རེད་མ་གཏོགས་ཆ་གཞན་བཞག་ས་ཡོད་མ་རེད།